ཆའོ་ཀྲི་སེམས་སྡུག་ཞེ་དྲག་བྱས་རྗེས། ད་ང་གྲོང་ཁྱེར་དེའི་ནང་གི་མི་སྟོབས་ལྡན་ཚ་རུ་ཚོ་རུ་ཅིག་ཁྱོན་ནས་བྱེད་འདོད་མི་འདུག། ཟེར་བཤད་པ་རེད། དེའི་ཉིན་མོ། ཆའོ་ཀྲི་ཁྲོམ་ལ་འགྲོ་དུས། གྱོན་ཆས་ཚོང་ཁང་གསར་པ་ཅིག་མཐོང་བ་རེད། གྱོན་ཆས་ཚོང་ཁང་དེའི་ནང་ལ། སྟོད་ཐུང་དང་གོས་ཐུང་ཧང་གོ། འདྲ་མིན་སྣ་ཚོགས་ཡོད་རེད། དེ་ནས་ཆའོ་ཀྲི་གིས་གྱོན་ཆས་ཚོང་ཁང་ནང་ལ་འཛུལ་རྗེས། འོག་འཇུག་སྙིང་རྗེ་མོ་ཞིག་ཉོས། གོས་ཐུང་སྙིང་རྗེ་མོ་ཞིག་ཉོས། སྐེད་རགས་སྙིང་རྗེ་མོ་ཞིག་ཉོས། དེ་ནས། གོང་དཀྲིས་སྙིང་རྗེ་མོ་ཞིག་ཉོས། དེའི་སྒང་ལ་མེ་ཏོག་གི་ཕར་ཆིན་བརྒྱབ་པའི་ཨུ་སུག་ཅིག་ཉོས། ད་དུང་འོད་ཀྱིས་ཁེངས་པའི་འཇུར་རྟ་སྙིང་རྗེ་མོ་ཞིག་ཉོས་པ་རེད། ནོ་ནོ། གོང་དཀྲིས་ཟེར་ན་གར་ཟེར་དགོས་རེད་ཟེར་ན། པ་ལགས་ཀྱིས། ཕྱི་ལུགས་པའི་གྱོན་ཆས་གོན་དུས། འོག་འཇུག་གོང་བའི་སྒང་ལ་དཀྲིས་ཡག་ཅིག་མི་འདུག་གས། འོ་དེ་གོང་དཀྲིས་ཟེར། དེ་ནས་ཆའོ་ཀྲི་གིས། སྤོབས་པ་ཆེན་པོས། ཧི་ཧི་ཧི་ཧི་ཧི། ཨུམ་ཨུམ་ཨུམ། ད་ང་གྲོང་ཁྱེར་དེའི་ནང་གི་མི་སྟོབས་ལྡན་མཛེས་ཤོས་དེ་ཆགས་པ་རེད། ཟེར་ལབ་རེད།

ཅེས་གཞས་བཏང་གིན་བཏང་གིན་ནང་ལ་ལོག་པ་ཞིག། ཆའོ་ཀྲི་ཆུའི་འགྲམ་ལ་སླེབས་དུས། གྲུ་ཆུང་ཆུང་གཅིག་སྒང་ལ། ར་གཅིག་གིས། སྐད་བརྒྱབ་པ་གོ་བ་ཞིག། ཆའོ་ཀྲི་གིས། གྲུ་ཆུང་ཆུང་དེའི་འཁྲིས་ལ་ཕྱིན་རྗེས། ཡ། རང། གར་བྱས་སོང་ཨ། ཟེར་དྲིས་པ་ཞིག། ར་ཆུང་ཆུང་དེས་ཆའོ་ཀྲི་ལ་ཡ། དྲག་ཆར་རླུང་འཚུབ་བརྒྱབ་རྗེས་ངའི་རླུང་གཡོར། ཁྱེར་སོང།

ཡ། གཉིས་གར་བྱེད་པ་རེད་ཨ། ཟེར་སྐད་ཆ་དྲིས་པ་ཞིག། ཙིག་ཕྲུག་ཨ་མས་ཆའོ་ཀྲི་ལ་ཡ། ང་ཚོའི་ཁང་པ་དེ་མེ་སྐྱོན་བྱུང་རྗེས་ཁང་པ་དེ་རྦད་དེ་ཚིག་སོང་གལ་སྲིད་ང་ཚོ་ཁང་པ་གསར་པ་ཞིག་བྱུང་ན་ཡག་པོ་ཅིག་ཡོང་ཨ། ཟེར་བཤད་པ་རེད། བྱའོ་འདྲི་གའི་རྩི་རྩིའི་ཨ་མ། ཨོ།
སེམས་ཁྲལ་བྱ་གོ་མ་རེད།
སི་ལག་པི་ལག་པི། བྱུར་རྟ་འོད་ཅིག་ཅིག། ཡ་ཅིག་པི་བ་རི། བྱའོ་འདྲི་གའི།
ཧང་ཀོག་ཏུ་གོན་བྱས་ངའི་རྐང་པ་ཆོས་ཁང་བསྐྱིལ་བྱུང།
སི་ལ་བ་རི། དེ་ནས་རྩི་རྩིའི་ཨ་མ་དང་རྩིག་དྲུག་ཚོ་ཧང་ཀོག་ནང་ལ་འཛུལ་ཕྱིན་པ་རེད།

དེའི་འཁྲིས་ལ་སླེབས་དུས། ཝ་མོ་གཅིག་གིས་ངུས་པ་གོ་བ་ཞིག། ཆའོ་ཀྲི་གིས་ཝ་མོ་དེའི་འཁྲིས་ལ་ཕྱིན་རྗེས། ཝེ། རང། གར་བྱས་སོང་ཨ།
ཟེར་སྐད་ཆ་དྲིས་པ་ཞིག། ཝ་མོས་ཆའོ་ཀྲི་ལ་ཡ། དེ་རྗེས་ང་ཞག་སྡོད་བྱེད་སར་འགྲོ་དུས། གནམ་ནས། གློ་བུར་ཐོག་རྒྱག་བྱས་པ་དང། བྱས་ཙང་རྔམ་དྲག་ཞེ་དྲག་བྱས་ཞག་སྡོད་བྱེད་ས་དྲུག་དུས་གཟབ་གཟབ་མ་བྱས་པ་བྱས་ཉལ་ཆས་འདི་ཆུའི་ནང་ལ་ཟགས། གལ་སྲིད་ང་ད་ལྟ་ཉལ་ཆས་དྲོ་སོབ་སོབ་ཅིག་ཡོད་ན་དེ་འདྲའི་དགའ་ལ། ཟེར་བཤད་པ་རེད།
ཆའོ་ཀྲི་གིས། སེམས་ཁྲལ་བྱེད་དགོས་མ་རེད། ཟེར་ལབ་གིན་ལབ་གིན། སོ་སོའི་རྐང་ཤུབས་ཡ་གཅིག་དེ་མར་ཕུད་བྱས

ཆའོ་ཀྲི་འདམ་ར་གཅིག་གི་འཁྲིས་ལ་སླེབས་དུས་ཁྱི་ཕྲུག་ཆུང་ཆུང་ཅིག་འདམ་རའི་འཁྲིས་ལ། བསམ་བློ་བཏང་བྱས་བསྡད་ཡོད་རེད། ཆའོ་ཀྲི་གིས་ཁྱི་ཕྲུག་ཆུང་ཆུང་དེར། ཨོ། རང་བསམ་བློ་ག་རེ་བཏང་གི་ཡོད་གནས་ཚུལ་ག་རེ་ལགས་སོ་ཨ། ཟེར་དྲིས་པ་རེད། ཁྱི་ཕྲུག་ཆུང་ཆུང་གིས་ཆའོ་ཀྲི་ལ། ཨོ། ཚང་མ་བསོད་ངན། འདམ་ར་དེ་རེད། ང་ག་དུས་འདམ་ར་དེ་ནས་ཕྱིན་ན། རྐང་པ་འདམ་རའི་ནང་ལ་ཐིམ་བྱས་ཁྱོན་ནས་འགྲོ་ཐུབ་ཀྱི་མི་འདུག། གལ་སྲིད་འདམ་ར་དེའི་སྒང་ལ་ལམ་ཆུང་ཆུང་ཡོད་པ་ཡིན་ན། དེ་འདྲའི་དགའ་ལ། ཟེར་བཤད་པ་རེད། ཆའོ་ཀྲི་གིས་ཁྱི་ཕྲུག་ཆུང་ཆུང་ལ་ཡང།
ཨེ། རང་སེམས་ཁྲལ་བྱེད་དགོས་མ་རེད།
ཟེར་བཤད་གིན་བཤད་གིན་སོ་སོའི་སྐེ་རགས་གསར་པ་དེ་མར་བཀྲོལ་བ་རེད།

ངས་རང་ལ་ཡང་ཡག་ཅིག་བཟོ་གི་ཡིན་ད། ཟེར་བཤད་པ་རེད། སྐབས་དེ་དུས། ལྷགས་པ་ཆེན་པོ་ཞེ་དྲག་རྒྱག་གི་ཡོད་རེད། ཡིན་ནའི་ཆའོ་ཀྲི་གིས། སྣང་བ་ཁྱོན་ནས་གཏང་གི་ཡོད་མ་རེད། མཆོང་རྒྱག་རྒྱག་གིན་རྒྱག་གིན། གཞས་གཏང་གིན་གཏང་གིན། ནང་གི་ཁ་ཕྱོགས་ལ་ལོག་ཕྱིན་པ་རེད།

གཟི་བྱིན་གཏང་གིན་གཏང་གིན་ལོ་ཆེན་པོ་ཞིག་ཡིན་ནས། བྱ་བྲག་གི་གུ་དུང་ལ་སྐེ་རགས་མེད་པའི་རྐྱེན་བརྒྱད། གུ་དུང་ག་ལི་ག་ལི་བིས་གཙང་ཞེ་རགས་འཁྱག་པོ་རེད། བྱ་བྲག་གློ་བུར་ཐོབ་རྒྱག་ལ་སེམས་སྡུག་ཞེ་རགས་བྱུང་པོ་རེད། ད་སོ་སོ་གྲོང་ཁྱེར་འདི་ན་ནས་སྙིང་རྗེ་ཤོས་ཡིན་པ་བཟང་པོ་ཡོད་མ་རེད། ཆའོ་ཀྲི་གིས་ལྷགས་པའི་དཀྱིལ་ལ་བསྡད་བྱས་བསམ་བློ་རྒྱུན་རིང་པོ་ཞིག་བཏང་བ་རེད། དེ་ལས་ང་གྱོན་ཆས་ཚོང་ཁང་ལ་ཕྱིན་བྱས་རང་འཇགས་དུག་ལོག་གསར་པ་ཞིག་ཉོ་གི་ཡིན།
ཟེར་ལབ་བྱས། མཆོང་རྒྱག་རྒྱག་གིན་རྒྱག་གིན་བྲེལ་བ་འཚུབ་འཚུབ་བྱས། གྱོན་ཆས་ཚོང་ཁང་ལ་ཕྱིན་པ་རེད། ཡིན་ནའི་གྱོན་ཆས་ཚོང་ཁང་སྒོ་འགྲམ་སླེབས་དུས།